སྔར་མ་སྐྱེས་པ་སྐྱེས་པ། སྐྱེས་ཟིན་པ་དེ་ནི་ཡུན་རིང་པོ་ཡི་བར་དུ་གནས་པ། གོང་ནས་གོང་འཕེལ་དུ་སྤེལ་བ། འོ་དེའི་ཆེད་དུ་ནི། ཟབ་པ་དང་རྒྱ་ཆེ་བའི་ཆོས་ཀྱི་འཁོར་ལོ་མ་ལུས་པ་བསྐོར་རོགས་བྱེད་གཟེངས་རྟོགས་སུ་ཡར་ཞུ་ཡིན་པས། མཁས་གྲུབ་སངས་རྒྱས་ཡེ་ཤེས་ཀྱིས་གསུངས་པ་ལྟར་བློ་བཟོ་དང་པོ་སངས་རྒྱས་རྡོ་རྗེ་འཆང། ཀུན་ཁྱབ་ཕྱི་ནང་གསང་བའི་སྐུར་བསྟན་ནས་ནམ་མཁའ་ཇི་སྲིད་འགྲོ་ལ་བརྩེར་དགོངས་ནས་ཕྱི་ནང་གསང་བའི་ཆོས་འཁོར་བསྐོར་དུ་གསོལ་ཞེས་བརྗོད་ནས་ཀྱི་གསོལ་བ་འདེབས།

ལྷག་པར་དུ་ཡང་ལམ་རིམ་པ་ལྔ་ལ་སློབ་པའི་ཚེ་ན་ཐད་ཀ་ཐད་ཀར་རང་རྒྱུད་ལ་སྐྱེ་ཕྱིར་བླ་མ་ལ་ཕྱི་ནང་གསང་བའི་མཆོད་པ་དང་མཎྜལ་སོགས་ཕུལ་ནས་གསོལ་བ་བཏབ་སྟེ་གདམས་ངག་ཉན་དགོས་པར་གསུངས་པའི་དོན་ཏེ་གསུང་དེ་དག་ལ་ཞིབ་ཏུ་བརྟགས་ན་ལམ་གྱི་གནད་མཐར་ཐུག་པ་དག་ལྟོས་ཀྱིས་དོན་ཤིན་ཏུ་རྒྱ་ཆེའོ། ད་ཆ་གསུངས་བས་ན་དེ། དེ་བྱས་ནས་མཎྜལ་རྣམས་ལ་ཚོམ་བུ་ལྔ་བཀོད།

རླུང་སེམས་དབང་དུ་བསྡུས་ཏེ་དཔེ་ཡི་འོད་གསལ་དང་དེ་ལས་རིམ་པ་གསུམ་པའི་སྒྱུ་མའི་སྐུ་དང་སྐུ་དེ་འོད་གསལ་དུ་སྦྱངས་པ་ལས་དག་པའི་སྒྱུ་མའི་སྐུ་ཐོབ་ཅིང་སྐུ་དེ་ནི་ཤ་རུས་གདོས་བཅས་ཀྱི་ཕུང་པོ་ལས་ལོགས་སུ་ཕྱེ་བའི་འཇའ་ཚོན་ལྟ་བུའི་སྐུ་ཞིག་སྟེ། དེ་ནི་མཚན་བཟང་པོ་སུམ་ཅུ་རྩ་གཉིས་དང་དཔེ་བྱད་བཟང་པོ་བརྒྱད་ཅུས་སྤྲས་པ་འོད་ཀྱིས་འཇིག་རྟེན་གྱི་མཐའ་ཡས་པ་འགེངས་པ་ཞིང་ཁམས་རབ་འབྱམས་སྤྲུལ་པས་ཁྱབ་པར་བྱེད་པ་ཚངས་པ་དང་བརྒྱ་བྱིན་སོགས་ཀྱིས་ཀྱང་མཐོང་བར་མི་ནུས་པས་ནམ་མཁའ་མ་ཟད་བར་དུ་རྒྱུན་མི་འཆད་པ་ཞིག་སྟེ།

ལྷ་ཏའི་འོད་གསལ་དེ་ནི་དབྱིངས་སོགས་སྔོན་དུ་གཏོང་བའི་སྒོ་ནས་མ་དག་པའི་སྒྱུ་མ་ཡི་སྐུ་དེ་འོད་གསལ་ངང་དུ་སྦྱངས། འོད་གསལ་ངང་ནས་སྦྱངས་ནས་འོད་གསལ་དེ་ལས་བཞེངས་པ་དེའི་ཚེ་ན་དག་པའི་སྒྱུ་མའི་སྐུ་ཟེར། འོ་དེ་ཐོབ་སོང་ན་དེ་ནི་རགས་པའི་ཕུང་པོ་དེ་ལས་ལོགས་སུ་ཕྱེ་བྱས་ནས། འཁོར་བ་ཇི་སྲིད་མ་རྫོགས་ཀྱི་བར་དུ་ནི་གནས་ཐུབ་གི། འོ་དེ་ཡང་དེ་ནི་ལྷ་ཚངས་པ་དང་བརྒྱ་བྱིན་ལ་སོགས་པ་དེ་ཚོས་མཐོང་བའི་སྐལ་བ་མེད་སྐད། ཨ་དེ་ལྟ་བུ་རྡོ་རྗེ་སྐུ་གསུང་ཡིན་ཏེ་དེ་འདྲ་བྱེད་དུ་ཟེར་གྱི་རེད། དེ་ལ་ནི་རྡོ་རྗེ་སྐུ་ཞེས་བྱ། ཟུང་འཇུག་གི་སྐུ་ཞེས་ཀྱང་བྱའོ། སྐུ་དེ་ཡི་རྒྱུན་ལས་ངེས་པ་ལྔ་ལྡན་གྱི་ལོངས་སྐུར་འཚང་རྒྱ་བའོ། དེ་ལྟ་བུ་རྡོ་རྗེ་ཡི་སྐུ་དེ་དེ་ནི་རྒྱུ་བྱས་བྱས་ནས་ལོངས་སྐུའི་ངོ་བོར་འཚང་རྒྱ་བ་རེད། དེར་དམིགས་པར་བྱ་བ་ནི་ངེས་པ་ལྔ་ལྡན་གྱི་ལོངས་སྤྱོད་རྫོགས་སྐུ་དེ་ཉིད་ལ་གསོལ་བ་འདེབས་པ་ཡིན་ནོ། ཚུལ་དེ་དག་ལ་ལེགས་པར་བསམས་ནས། རྡོ་རྗེ་འཆང་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས་སྙན་བརྒྱུད་ཀྱི་མན་ངག་ཡི་གེར་བཀོད་པའི་རྡོ་རྗེ་ཡི་ཚིག་དེ་དག་རྒྱུད་སྡེ་རྒྱ་མཚོའི་སྙིང་པོ་ཡི་བཅུད་ཕྱུང་བ། གདམས་ངག་མཆོག་ཏུ་ཡིད་ཆེས་པར་བྱའོ།

བླ་མ་སངས་རྒྱས་དང་ནི་མཇལ་དམ་པའི་ཆོས་བཟང་པོ་ཉམས་སུ་ལེན་རྒྱུ་ཡོད་པའི་སྐབས་འདིར་དལ་བ་དོན་དང་ལྡན་པར་བྱས་ལ་བླ་མ་སངས་རྒྱས་ཀྱིས་བསྟན་པའི་གདམས་པ་ཉམས་སུ་བླངས་ལ་ཚེ་འདི་ཉིད་ལ་བླ་མ་སངས་རྒྱས་ཀྱི་གོ་འཕང་ཅི་ནས་ཀྱང་ཐོབ་པར་བྱའོ། དེའི་ཆེད་དུ་བླ་མ་ལྷ་སོགས་ལ་མཆོད་ཅིང་གསོལ་བ་བཏབ་པ་སོགས་དགེ་བའི་རྩ་བ་དེ་དག་གི་མཐུ་དང་ནུས་པ་ལ་བརྟེན་ནས་ཚེ་རབས་ཐམས་ཅད་དུ་བླ་མ་སངས་རྒྱས་དང་སྐད་ཅིག་ཙམ་ཡང་མི་འབྲལ་ཞིང། གདམས་པ་རྒྱུན་མི་འཆད་པ། རྒྱུན་ཆད་མེད་པར་སྟོན་པ་དང། དེ་ཡི་མཐུ་ལས་ས་ལམ་གྱི་ཡོན་ཏན་ཐམས་ཅད་མྱུར་དུ་རྫོགས་ནས། རྡོ་རྗེ་འཆང་ཆེན་པོའི་གོ་འཕང་མྱུར་དུ་ཐོབ་པའི་ཕྱིར་བསྔོའོ་སྙམ་དུ་འདུན་པ་ཤུགས་དྲག་པོ་བྱའོ། བསྔོ་བའི་ཡན་ལག་ཟེར་དེ། བསྔོ་བ་ཟེར་དེ་ང་ཚོ་ཡར་བསྐྱུར་བས་ཏེ། སོ་སོའི་དཔེར་ན་དགེ་རྩ་གང་བསགས་པ་དེ་ཡར་འཕེལ་བས་ཏེ། ཡར་འཕེལ་བའི་བསྔོ་བ་དེ་ལས་དཔེར་ན་ད་ལྟ་དེའི་ཚེ་རབས་ནས་ཚེ་རབས་ཐམས་ཅད་དུ་དགེ་བའི་བཤེས་གཉེན་གྱིས་རྗེས་སུ་འཛིན་པར་ཤོག་དེ་ལས་བསྔོ་བ་རེད།

སྨོན་ལམ་དང་བསྔོ་བ་གཉིས་མི་འདྲ་གར། ཚིག་བརྗོད་ཡག་གཅིག་པ་གཅིག་རྐྱང་རེད། བསྔོ་རྫས་ཅིག་ཡོད་པའི་སྒོ་ནས་རྫས་ཅིག་ཡོད་པའི་སྒོ་ནས་སྨོན་ལམ་བརྗོད་པ་དེ་ལ་བསྔོ་བ་ཟེར། རྫས་གང་ཡང་མེད་པའི་སྒོ་ནས་སྨོན་ལམ་བརྗོད་པ་དེ་ལ་སྨོན་ལམ་ཁོ་ན་རེད་མ་གཏོགས་བསྔོ་བ་མ་རེད། ད། རྫས་ཡོད་པའི་སྒོ་ནས་རྫས་དེ་དམིགས་ཡུལ་དུ་བྱས་བྱས་ནས་ཡང་བསྔོ་བ་སྨོན་ལམ་བརྗོད་པ་དེ་བསྔོ་བ་རེད་སྨོན་ལམ་རེད་གཉིས་ཀ་རེད། སྔ་དྲོ་ཞིག་ད་ལྟ་བལྟས་ན།

དཔེར་ན་ང་རང་ཚོ་ཕ་མ་གི་རྒྱུ་ཅ་ལག་ལ་སོགས་པ་ཚོ་ཆེན་པོ་ཡོད་པ་བྱས་སྤུ་གུ་གཅིག་མ་གཏོགས་མེད་པ་བྱས་སྤུ་གུ་གཅིག་པོ་དེ་ཆུང་ཆུང་སྒང་ནས་ཕ་མ་གྲོངས་པ་ཡིན་ན་སྤུ་གུ་གཅིག་པོ་དེ་རྒྱུ་ཅ་ལག་ཁྱོན་བདག་པོ་རྒྱག་ཐུབ་མ་རེད་པ། གང་ག་ཟད་ནས་རྒྱུ་མ་གང་ཡང་མེད་པ་ཆགས་བསྡད་དེ་གི་རེད་པ། དེ་ལ་ཕ་མ་མ་ཤི་གོང་ནས་ནི་མི་དྲག་བརྟན་པོ་ཅིག་ལ་བཅོལ་བྱས་ནས།

ད་ཁོ་རང་གིས་ད་ལྟ་རང་གོ་མ་ཆོད་ལོ་ཆུང་ཆུང་སྒང་ནས་ཕ་མ་གྲོངས་པ་ཡིན་ནའི་རྒྱུ་ཅ་ལག་ཁོའི་ལག་པ་ནང་བཅོལ་བ་ཡིན་ནའི་ཁོ་ནི་ཡང་ན་ནི་མི་ཁ་ཤས་འཕྲོག་འགྲོ་གི་རེད་ཡང་ན་ནི་ཁོ་རང་གིས་བེད་སྤྱོད་གཏོང་མི་ཤེས་པའི་ཕྱིར་ན་རྫོགས་བཅུག་གི་རེད་ཕར་བརླག་བཅུག་གི་རེད། སྤུ་གུ་ཆུང་ཆུང་དེ་འདྲ་ཡིན་ན། ཨོ་དེ་འདྲ་ཡིན་ན་ཁོ་ལ་ཕ་མ་ཡི་རྒྱུ་ཅ་ལག་ཚོ་ཕན་ཐོགས་གང་ཡང་ཡོད་མ་རེད་པ། མི་དྲག་ཅིག་ལ་ཡར་བཅོལ་བ་ཡིན་ན་ཕན་ཐོགས་ཡོང་གི་རེད་པ་དེ་ནང་བཞིན་བྱས་ནས་ང་རང་ཚོ་དགེ་རྩ་དེ་སྤུ་གུ་ཆུང་ཆུང་ལག་པ་ནང་ལ་རྒྱུ་ཅ་ལག་བཞག་དང་གཅིག་པ་རེད་རྫོགས་འགྲོ་གི་རེད།

མ་བྱོན་པའི་སངས་རྒྱས་བཅོམ་ལྡན་འདས་རྣམས་ཀྱིས་ཇི་ལྟར་བསྔོ་བར་འགྱུར་བ་དང། ད་ལྟར་བཞུགས་པའི་སངས་རྒྱས་བཅོམ་ལྡན་འདས་བསྔོ་བར་མཛད་པ་དེ་བཞིན་དུ་བདག་གིས་ཀྱང་ཡོངས་སུ་བསྔོ་བར་བགྱིའོ་ཟེར་ན་དེས་འགྲིག་གོ། དཔེར་ན་སོ་སོ་རང་གིས་མང་པོ་ཅིག་མི་ཤེས་པ་ཡིན་ནའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཚོ་གིས་ག་རེ་བསྔོས་པ་དེ་ང་ཡང་ད་ག་རང་ཡོང་བར་ཤོག་ཟེར་ན། སོ་སོ་ལ་ཕན་ཡོན་དེ། དེ་ནོར་གཞི་གཅིག་ཡོང་སྒོར་བ། དཔེ་ཐུག་ཆེན་པོ་ཞེ་དྲག་ཡོང་སྒོར་ལས། ཨ་སོ་སོས་སྔོན་མ་ཤེས་པ་ཡིན་ནའི་འཇོམས་པའི་སྤོ་བོ་ཇི་ལྟར་བྱེད་བར་དུ་བཀོད་དུ་བཟུང་བ་དེ་ཡང་དེ་བཞིན་ཏེ། དེ་དག་གོ་བྱེད་ཀྱི་སེམས་ལ་དགེ་བ་འདི་དག་ཐམས་ཅད་རབ་ཏུ་ངྷུབ་བསལ་ནོ། མདོ་དུ་གསུངས་ཤིས་པའི་རྒྱལ་བ་ཐམས་ཅད་ཀྱི་ཧོང་བ་གང་ལ་མཆོད་དུ་མངགས་པ་དེའི་སྲས་འོ་དེ་འདྲ་འདོན་པས་ཡིན་ན། ཨ་སོ་སོའི་ཧོང་བ་བླ་ན་མེད་པ་ཞིག་ཕྱག་འཚལ་རང་གིས་མི་ཤེས་ནའི། བྱང་ཆུབ་སེམས་དཔའ་འཇམ་དཔལ་དུ་བཀོད་དུ་བཟུང་བ་ལ་སོགས་པའི་ཧོང་བ་ཇི་ལྟར་མཛད་པ་དང། སངས་རྒྱས་ཐམས་ཅད་ཀྱི་ཧོང་བ་ཇི་ལྟར་མཛད་པ་དང་བཞི་བདག་ཡི་ཡོང་བར་ཞུའོ་ཟེར་ན། ད་ག་འབྲི་ཚར་བ།

རྫོགས་ཡས་མེད་པ་ཡེ་ས་རང་གི་དགེ་རྩ་དེ་རྫོགས་ཡས་མེད་པ་བྱས་ནི་ཁོ་རང་ཚོ་གིས་བདག་པོ་རྒྱབ། ཁོ་རང་ཚོ་བདག་པོ་རྒྱབ་བྱས་ནི་མ་འོངས་པར་ང་རང་ཚོ་རང་མགོ་ཐོན་སོང་བས་སོ་སོ་བེད་སྤྱོད་གཏོང་ཡ། སེམས་ཅན་གྱི་དོན་བྱེད་ཡ། སོ་སོ་སངས་རྒྱས་ཀྱི་གོ་འཕང་ཐོབ་ཡ། ཚང་མ་ཐེངས་གཅིག་དེར་ཡོང་གི་རེད། བསྔོ་བ་ནི་གནས་སྐོར་བ་གཉིས་ཡོད་རེད་ཟེར། དེ་ང་རྟག་པར་ཅིག་བཤད་ཀྱི་ཡོད་གནས་སྐོར་བ་གཉིས་པོ་དེ། གནས་སྐོར་བ་གཉིས་པོ་དེ་ད་ལྟ་ལམ་རིམ་དེ་ཚོ་ནང་ལམ་རིམ་ཁྲིད་དེ་ཚོ་ནང་ཡོད་རེད།

ཨ་དེ་འདྲ་བྱས་བྱས་ནས་མང་པོ་དེ་ཉུང། མང་པོ་དང་ཉུང་ཉུང་གཉིས་པོ་དེ་མཉམ་དུ་དཀྲུག་དཀྲུག་བཏང་བ་ཡིན་ན་ནི་མང་པོ་དེ་མ་རྫོགས་ཀྱི་བར་དུ་ཉུང་ཉུང་དེ་རྫོགས་གི་མ་རེད་པ། ད་ང་རང་ཚོ་དགེ་རྩ་དེ་དེ་འདྲ་ཡར་བསྔོ་དགོས་རེད། ཡར་བསྔོས་པ་ཡིན་ན་ཕན་ཡོན་ཆེན་པོ་ཡོད་རེད། རྗེས་མ་མ་འོངས་པ་ན་རང་ལ་ཟད་ཡས་མེད་པ་འདྲ་བོ་ཞིག་ལོངས་སྤྱོད་རྒྱུ་ཡོད་རེད། ད་ལྟ་རང་གི་དགེ་རྩ་མ་བསྔོས་པར་བྱས་བཞག་བཞག་ཡིན་ན་དེ་རིང་དགེ་རྩ་ཆེན་པོ་ཞིག་བསགས་པ་ཡིན་ན་སང་ཉིན་རེ་དེ་ང་ཚོ་སྟོང་པ་སྟོང་རྐྱང་ཆགས་ཚར་གི་རེད། དགེ་རྩ་འཇོམས་བྱེད་དེ་ལ་ནི་ཁོང་ཁྲོ་རེད་བ། བསྐལ་པ་སྟོང་དུ་བསགས་པ་ཡི། སྦྱིན་དང་བདེ་གཤེགས། དགེ་བ་བྱེད་ལ་སོགས་ཟེར། ཁོང་ཁྲོ་གཅིག་གིས་འཇོམས་པ་ཡིན། དེ་གསུངས་ཡོད་རེད་བ། དག་ནི་ཡི་བྱེད་ནི། དབུ་མ་འཇུག་པ་ལས་བྱེད་དེ་ནི། བསྐལ་པ་བརྒྱ་ཡིས་བསགས་པའི་དགེ་རྩ་དང་སྐད་ཅིག་དང་སྐད་ཅིག་གཅིག་གིས་ནི་འཇོམས་འགྲོ་གི་རེད་ཟེར་དེ་གསུངས་པ་རེད།

མཎྜལ་ཕུལ་ཏེ་ཡེ་གོང་དུ་བཤད་པའི་དེ་ཚོ་བྱས་པ་རེད་བ། མཎྜལ་ཕུལ་ཏེ། དོན་ཆེན་པོ་གསུམ་གྱི་གསོལ་བ་འདེབས་ཏེ་ལམ་ཐུན་མོང་དང་ཐུན་མོང་མ་ཡིན་པ། རིམ་གཉིས་ཀྱི་ལམ་རྣམས། མྱུར་དུ་རྒྱུད་ལ་སྐྱེ་བ་དང་དེ་དག་གི་མི་མཐུན་ཕྱོགས་བཤེས་གཉེན་ལ་མ་གུས་པ་སོགས་ཕྱིན་ཅི་ལོག་གི་བློ་སྣ་མཐའ་དག་འགག་པ་དང་བློ། ལམ་དེ་དག་རྒྱུད་ལ་སྐྱེ་བའི་གེགས། ཕྱི་ནང་གི་བར་ཆད་རྣམས་ཞི། ཞིང། མཐུན་རྐྱེན་རྣམས་ཚང་སྟེ་ལམ་ཡོངས་རྫོགས་མྱུར་དུ་རྒྱུད་ལ་སྐྱེ་བའི། ཉོན་དུ་རྒྱུད་ལ་སྐྱེས་པའི་གསུང་འདི་ཤུ་དྲག་ཏུ་བྱའོ་ཟེར་ད་དོན་ཆེན་པོ་གསུངས་ཟེར་དེ་རེད། ང་རང་ཚོ་དཔེར་ན། བཀའ་བསྒོ་བས་དེ་ག་རེ་ཟེར་ན་བཤེས་གཉེན་ལ་མ་བསྐུར་བར་དེ་བཀའ་བསྒོ་རུ་བ་བཤེས་གཉེན་ལ་མ་བསྐུར་བར་ནི་བཟང་དེ་གནོད་བྱེད་ཐོག་སོ་ཡོད་པ་དེ་གོ་ང་སྤང་བྱ་རུ་བ། གནོད་བྱེད་ཐོག་སོ་ཡི་གཉེན་ནོར་ཕྲ་མོ་ཡེ་ཤེས་དེ་ལ་གང་ག་ང་རང་ཚོ་སྤང་དགོས་ཀྱི་ཅོ་འགྱུར། ད་ལྟ་སྤང་མ་ཐུབ་ན་མ་འོངས་པ་ན་ཉིན་པ་དེ་སྤང་ཐུབ་རུ་བ།

དེ་ཡང་བསྡུ་ན་བསགས་སྦྱང་གཉིས་སུ་འདུ་བ་དང་ཡན་ལག་བདུན་པོ་དེ་དག་རེ་རེས་ལམ་རྒྱུད་ལ་སྐྱེ་བའི་གེགས་སྒྲིབ་པ་གང་དང་གང་འབྱང་བ་དང་ལམ་གོང་མ་གོང་མའི་ཡོན་ཏན་གང་དང་གང་འགྲུབ་པའི་རྒྱུ་བྱེད་པ་དང་གནས་སྐབས་དང་མཐར་ཐུག་གི་ཕན་ཡོན་གང་དང་གང་འགྲུབ་པའི་ཚུལ་ལ་བསམ་པ་གལ་ཆེ་ཤེས་དགོས་པ་ཆེ་བས་མང་དུ་ཡོད་ཀྱང་འདིར་མཐའ་དག་བྲི་མ་ནུས་པས། ལམ་ཁྲིད་རྒྱས་པར་བྱེད་པའི་སྐབས་སུ་བཤད་སྲོལ་ཡོད་པ་ལྟར་དེ་ལས་ཤེས་པར་བྱ་ཞེས་གསལ་གཙོ་བོ་གཙོ་བོ་བྱང་ཆུབ་ལམ་གྱི་རིམ་པ།

སློབ་དཔོན་གྱི་ནི་ཡོན་ཏན་བཟུང་སྐྱོན་ནི་ནམ་ཡང་བཟུང་མི་བྱ་ཡོན་ཏན་བཟུང་ན་དངོས་གྲུབ་ཐོབ་སྐྱོན་ནི་བཟུང་ན་དངོས་མི་འགྲུབ་ཞེས་གསུངས་པ་ལྟར་བླ་མའི་སྐྱོན་རྟོག་གི་བློ་ཡིས་མ་ཞུགས་པར་བྱའོ་སྙམ་དུ་དྲན་ཤེས་ཡང་ཡང་བསྟེན་ཅིང་བླ་མ་བསྟེན་པའི་ཕན་ཡོན་དང་མ་བསྟེན་པའི་ཉེས་དམིགས་རྣམས་མདོ་རྒྱུད་དམ་པའི་གསུང་སྒྲོས་བཞིན་ལེགས་པར་བསམས་ནས་ཁྱད་པར་དུ་ཡང་རྩ་བའི་བླ་མ་དེ་ཉིད་མཚན་ཐོས་པ་ཙམ་གྱིས་ངན་འགྲོའི་འཇིགས་པ་ཐམས་ཅད་ལས་གྲོལ་ཞིང། དྲན་པ་ཙམ་གྱིས་འཁོར་བའི་སྡུག་བསྔལ་སེལ་བ་གསོལ་བ་བཏབ་ན་དངོས་གྲུབ་ཐམས་ཅད་བདེ་བླག་ཏུ་སྩོལ་བར་བྱེད་པའི་སྐྱབས་གནས་བསླུ་བ་མེད་པ།

ཚེ་བླ་མ་བྱིན་རླབས་ཟེར་ཡག་དེ་རང་ལ་འཇུག་པ་དེ་ཆེ་ཆུང་ག་འདྲ་ཞིག་བྱུང་བ་ཡིན་ན་ཡང་བླ་མ་ལ་རག་ལས་མ་རེད་རང་ལ་རག་ལས་པ་རེད། བླ་མ་རང་གིས་ཡིན་ན་སངས་རྒྱས་དངོས་ཀྱི་འདུ་ཤེས་བཞག་པ་ཡིན་ན་སངས་རྒྱས་དངོས་ཀྱི་བྱིན་རླབས་ཡོང་གི་རེད། བླ་མ་ཐ་མལ་པའི་འདུ་ཤེས་བཞག་པ་ཡིན་ན་རང་ལ་གང་ཡང་བྱིན་རླབས་ཡོང་གི་མ་རེད། དཔེར་ན་ང་རང་ཚོ་ལི་ཡུལ་གྱི་དགེ་ཚུལ་གཉིས་པོ་དེ་འཕགས་པ་སྤྱན་རས་གཟིགས་དངོས་སུ་ཞལ་མཇལ་བ་རེད་དེ་ལོག་ལྟ་ཅིག་བྱས་ནས། འཕགས་པ་སྤྱན་རས་གཟིགས་ལ་ལོག་ལྟ་ཅིག་བྱས་ནས་ཨ་ནི་དངོས་གྲུབ་གང་ཡང་གནང་ཡའི་ཐབས་ཤེས་ཁྱོན་ནས་མེད་བྱས་ཨ་ནི་སྤྱན་རས་གཟིགས་ཀྱིས་ཐ་མ་ཐ་མ་གསེར་དུམ་བུ་ཅིག་གནང་བ་མ་གཏོགས་གཞན་པ་གེ་བྱས་མ་བྱུང། གཞི་མཆོག་དང་ཐུན་མོང་གི་དངོས་གྲུབ་ག་རེ་ཞུ་གི་ཡིན་ནའི་རང་གི་དད་པ་སྐྱེས་པ་ཡིན་ན་ཡོང་དགོས་ཨ་དྲོ་ཁོ་ཚོ་དད་པ་སྐྱེད་མ་ཐུབ་བྱས། ལོག་ལྟ་ཅིག་བྱས་ནས་ལོག་ལྟ་སྐྱེས་པ་ཡིན་ཙང་ཨ་ནི་གང་ཡང་མ་བྱུང་བ་རེད། སོ་སོ་གི་དད་པ་ཡོད་པ་ཡིན་ན་ཁྱི་ཡི་སོ་ལས་དགྲ་བཅོམ་པའི་རྒྱལ་ནི་རིང་བསྲེལ་འཁྲུངས་རྒྱུ་ཡོད་ཟེར་ང་ཚོ་དུས་རྒྱུན་དུ་གཏམ་རྒྱུད་ལས་དེ་འདྲ་ཡོད་རེད་བ། དེ་ས་བླ་མའི་བྱིན་རླབས་ཆེ་དང་ཆུང་བ་དེ་བླ་མ་ལ་རག་ལས་མིན་པ་ཆགས་རང་ཉིད་ལ་རག་ལས་པ་རེད། རང་ཉིད་ཀྱི་བྱིན་རླབས་ག་ཚོད་ནུས་པ་དེ་ཙམ་གྱིས་བཏགས་པ་ཙམ་གྱིས་དེ་ཙམ་གྱི་བྱིན་རླབས་ཡོང་གི་རེད། དེ་ནས་དད་པ་མེད་པ་ཡིན་ན་འཇམ་དཔལ་སྤྱན་རས་གཟིགས་ཁ་དངོས་སུ་བཞག་ཟེར་བ་ཡིན་ན་ཡང་དེའི་དོན་དུ་ཅི་ཡང་མི་འགྱུར་ཟེར་གང་ཡང་ཡོང་གི་མ་རེད་ཟེར།

སྡོམ་པ་སོགས་སོ་སོ་ཡི་བཤགས་པ་དང་བླ་མ་རྡོ་རྗེ་མ་དང། བྱང་ཆུབ་ལྟུང་བཤགས་སོགས་བྱའོ། དེ་ནས་ལག་ན་རྡོ་རྗེ་དབང་བསྐུར་བའི་རྒྱུད་ལས། དབང་བསྐུར་བའི་རྒྱུད་ལས་སློབ་དཔོན་ལ་ནི་ཡོན་ཏན་བཟུང་སྐྱོན་ནི་ནམ་ཡང་བཟུང་མི་བྱ་ཡོན་ཏན་བཟུང་ན་དངོས་གྲུབ་ཐོབ་སྐྱོན་རྣམས་བཟུང་ན་དངོས་མི་འགྲུབ་ཞེས་གསུངས་པ་ལྟར་ཐོག་མར་སྐྱོན་མཐོང་གི་བློ་ཡེ་མི་འབྱུང་བར་བྱའོ་སྙམ་དུ་དྲན་ཤིང་ཡང་ཡང་བསྟེན་ནས། བླ་མ་སྟེ་བུ་ཡོད། མ་བསྟེན་པའི་ཉེས་དམིགས་རྣམས་མདོ་རྒྱུད་དམ་པའི་གསུང་སྒྲོས་ཞིག་ལེགས་པར་གསུངས་ལ། ཁྱད་པར་རྩ་བའི་བླ་མ་དེ་ཉིད་མཚན་ཐོས་པ་ཙམ་གྱིས་ངན་འགྲོ་ཡི་འཇིགས་པ་ལས་སྒྲོལ་ཞིང་དྲན་པ་ཙམ་གྱིས་འཁོར་བའི་སྡུག་བསྔལ་སེལ་བར་གསོལ་བ་བཏབ་ན་དངོས་གྲུབ་ཐམས་ཅད་བདེ་བླག་ཏུ་སྩོལ་བར་མཛད་པའི་སྐྱབས་གནས་བསླུ་བ་མེད་པ་དཀོན་མཆོག་གསུམ་པོ་འདུས་པའི་བདག་ཉིད་དུ་གསུངས་ལ། དེ་ནས་རེ་ས་གཞན་ན་མེད་པའི་བློ་གཏད་བསྐྱེད་དེ་གདུང་ཤུགས་དྲག་པོ་ཡིས་དམིགས་བརྩེ་མ་སོགས་ཀྱིས་གསོལ་བ་བཏབ།

དཔེ་ཆ་བལྟས་སོང་ན་དཀའ་ལས་ཁག་པོ་རེད་དེ་འདྲ་མ་བྱེད་ཅེས་སོ་སོ་ཚོང་འདྲ་ཅིག་རྒྱག་ག་འགྲོ་གི་ཡོད་ན་དཔལ་འབྱོར་ཆེན་པོ་ཞེ་དྲག་ཡོང་གི་རེད། སྐྱིད་པོ་ཞེ་དྲག་ཡོང་གི་རེད་ཟེར་ལ་དེ་འདྲ་བཤད་བྱས་ནས་ནི་ཆོས་བྱེད་མ་བཅུག་པ་བྱས་ནས་ཆོས་ལས་ལྡོག་པར་བྱེད་མཁན་དེ་ལ་རང་གི་ཕ་མ་ཡིན་པ་ཡིན་ནའི་སྡིག་པའི་གྲོགས་པོ་རེད། ཕ་མ་ཡིན་ཡང་སྡིག་པའི་གྲོགས་ཡིན་པས་ཟེར་གསུངས་ཡོད་རེད་བ། སྡིག་གྲོགས་ཡིན་ཞེས་རྭ་སྐྱེས་མི་འོང་གི་ཟེར། གཅེས་ཤིང་ཕངས་པའི་ཟོལ་གྱིས་འཛུམ་བསྟན་ནས། ཅི་ཅིའི་ཆོས་དང་འགལ་བར་བྱེད་པ་དེ་ཕ་མ་ཡིན་ཡང་སྡིག་པའི་གྲོགས་ཡིན་པས་འགོ་བའི་ནད་བཞིན་རིང་དུ་དོར་བར་བྱ། སྡིག་པའི་གྲོགས་པོ་ཟེར་ཡག་དེ་འདྲ་ཅིག་ཡོད་མ་རེད། མགོ་ལ་རྭ་ཅོ་ཡོད་མཁན་དང་ཁ་ལ་མཆེ་བ་ཡོད་མཁན་དེ་འདྲ་ཅིག་ཡོང་གི་མ་རེད། སོ་སོ་ལ་བའི་ཟས་ཞིམ་པོ་སྟེར། གོས་འཇམ་པོ་གཡོགས་ཁ་སྙན་པོ་བཤད། བྱམས་པོ་བྱེད་དེ་འདྲ་བྱེད་ཅིག་ནི་ཆོས་དང་འགལ་བར་བྱེད་ས་ནི་སྡིག་པའི་གྲོགས་པོ་ཟེར་ཡག་དེ་རེད།

སེམས་དེ་བཀུར་ཐོག་མར་བ་སྡིག་པའི་གྲོགས་པོ་དེ་ནི་རང་གི་སེམས་དེ་མེད་པར་བཟོས་ནས་མཐའ་བཞི་དམྱལ་བའི་གནས་མི་བཟད་པ་ལྟ་བུ་ཞིག་ལ་སྐྱེ་ཡག་གི་རྒྱུ་བྱེད་ཀྱི་རེད། འོ་བདུད་དང་སྡིག་གྲོགས་ཀྱིས་མི་ཚུགས་པ་ཟེར་ས་བཅད་གསུམ་པ་དེ་རེད་ད་བཤེས་གཉེན་བསྟེན་པའི་ཕན་ཡོན་གསུམ་པ་དེ། ཉོན་མོངས་པ་ཉེས་སྤྱོད་ཐམས་ཅད་རང་ཤུགས་ཀྱིས་འགག་པ་ཟེར། ཉོན་མོངས་པ་དང་ཉེས་སྤྱོད་ཐམས་ཅད་ཆེད་མངགས་ནས་བཀག་མི་དགོས་པ་བྱས་ནས་ཞར་དང་ཞོར་ལ་འགག་འགྲོ་གི་རེད།

གང་ཟག་ཅི་རིགས་དེ་ཀུན་ལ་ནི་བླ་མ་མཁྱེན་དེ་འདྲའི་ཕྱག་དྲུག་དང། འོ་དེ་ཉིད་བརྗོད་དེ་ཡང་བསགས་པ་ཡང་ཅི་འགོར་བ། ད་དགེ་རྒྱས་དུས་ལ་དེ་དེ་སྐད་དེ་དགེ་རྒྱས་དུས་སུ་ནོམ་པ་དང་བཅས་ཕྱག་རར་བྱེད་ཀྱི་བྱེད་ཀྱི་བྱེད། འོ་དེ་འདྲ་བྱེད་པ་ཡིན་ས་ཁུ་གུ་གཞུག་མ་གཞུག་བྱེད་ས་མེད་བྱ། འོན་སྒྱུ་མ་གང་ཟག་ཅི་རིགས་དེ་སོ་སོ་སོ་སོའི་རང་ཚོད་ཟིན་ཐུབ་པ་བྱེད། དེ་འདྲའི་ཕྱག་རྒྱར་བ། རྩ་བཤེས་གཉེན་བསྟེན་པ་ཡིན་ན་ནི་ཉོན་མོངས་པ་དང་ཉེས་སྤྱོད་ཐམས་ཅད་རང་ཤུགས་ཀྱིས་འགག་གི་རེད། དེ་ནས་ས་ལམ་ཉམས་རྟོགས་ཐམས་ཅད་གོང་འཕེལ་དུ་འགྱུར་བ།

ས་ལམ་ཉམས་རྟོགས་དང་བཅས་གོང་འཕེལ་དུ་འགྲོ་བ། ད་ངན་སོང་དུ་མི་ལྟུང་བ། ཕྱི་མ་ངན་སོང་དུ་འགྲོ་གི་མ་རེད། བཤེས་གཉེན་ཚུལ་བཞིན་དུ་བསྟེན་གི་དེ་ཡིན་ན། བཤེས་གཉེན་ཚུལ་བཞིན་དུ་བསྟེན་པ་ཡིན་ན་ནི་བླ་མ་གིས་བཀའ་བཀྱོན་གནང་བ་ལ་སོགས་པ། བཀའ་བཀྱོན་གནང་བ་ལ་སོགས་པ་དང་བླ་མའི་ཆེད་དུ་དཀའ་བ་སྤྱད་པ། འོ་དེ་འདྲ་བྱས་པ་དེ་ལ་བརྟེན་ནས་ངན་སོང་དུ་འགྲོ་ཡས་ཀྱི་སྡིག་སྒྲིབ་མ་ལུས་པ་ཚང་མ་ཐམས་ཅད་དག་བྱས་ནས། ཕྱི་མ་ནི་ངན་སོང་དུ་མྱོང་འགྱུར་གྱི་ལས་དེ་དག་ཚེ་འདི་ཡི་མགོ་བོ་ཚ་བ་ཙམ་དུ་ཡང་དག་པར་འགྱུར་རོ་ཞེས་གསུངས་ཡོད་རེད་བ།

ཚེ་འདི་ཉིད་ལ་བླ་མ་པས་སོ་སོ་སྐྱེ་བོ་རང་དང་རང་འདྲ་བ་ཅིག་མ་གཏོགས་མེད་པ་ཡིན་ན་དེ་ལ་བསྟེན་ཚུལ་ཚུལ་བཞིན་དུ་བསྟེན་སངས་རྒྱས་དངོས་ཀྱི་འདུ་ཤེས་ཀྱིས་བསྟེན་པ་ཡིན་ན་ཚེ་རབས་ཕྱི་མ་དེ་ཚོ་ལ་བས་དགེ་བའི་བཤེས་གཉེན་རྒྱལ་སྲས་ཆོས་ཉིད་ལྟ་བུ་དང། འོ་དེ་འདྲ་ཡི་བས་དགེ་བའི་བཤེས་གཉེན་དང་བསྟེན་ཡིན་བྱས་ནས། དེ་དུ་རྒྱས་ཀྱིས་དེ་འདྲ་ཡོང་གི་རེད་ཟེར་མ་འོངས་པ་ན་པས་རྟེན་འབྲེལ་ལས་མ་སོང་ན་འགྲིག་བྱས་ནས། འོ་དེ་འདྲ་ཡོང་གི་རེད་ཟེར། མདོར་ན་དེ་ནས།

ལས་སྒྲིབ་མྱུར་དུ་དག་པར་འགྱུར་བ་དང་ཕྱི་ནང་གི་གནོད་པས་མི་ཚུགས་པ་དང། ཚོགས་རླབས་པོ་ཆེ་སྐད་ཅིག་དང་སྐད་ཅིག་ལ་རྫོགས་པར་བྱེད་ནུས་པ་དང། གོང་མའི་ཡོན་ཏན་ཁྱད་པར་ཅན་རྣམས་མྱུར་དུ་ཐོབ་པར་འགྱུར་བ་དང། དེ་ནས་ཕྱི་མ་ངན་འགྲོར་མི་ལྟུང་བ་དང། གང་བསམ་པ་ཐམས་ཅད་ཡིད་བཞིན་དུ་འགྲུབ་པ་ལ་སོགས་པ། ཕན་ཡོན་མཐའ་ཡས་པར་གསུངས་ཤིང། གཙོ་བོ་ནི་སངས་རྒྱས་ཀྱི་གོ་འཕང་མྱུར་དུ་ཐོབ་པར་འགྱུར་བའོ། སངས་རྒྱས་ཀྱི་གོ་འཕང་དེ་ནི་མྱུར་དུ་ཐོབ་ཐུབ་གི་རེད། དེ་ཡང་བདེ་མཆོག་རྩ་རྒྱུད་ལས། སློབ་དཔོན་ལུས་སུ་ལེགས་གནས་ཏེ་སྒྲུབ་པ་པོ་ལས་མཆོད་པ་ལེན་ཞེས། དང་ཚུལ་དང་ལྡན་པའི་སློབ་མ་ཡིས་བླ་མ་ཚུལ་བཞིན་དུ་མཆོད་པའི་ཚེ། ཧེ་རུ་ཀ་ལ་སོགས་པ། ཡི་དམ་རྣམས་ལ་བླ་མའི་ལུས་ལ་ཞུས་ནས། སྒྲུབ་པ་པོ་དེའི་མཆོད་པ་བཞེས་ནས་ཚོགས་མྱུར་དུ་རྫོགས་པར་འགྱུར་བར་གསུངས། དེ་དང་འདྲ་བར་འཇམ་དཔལ་ཞལ་ལུང་དུ་ཡང་རྗེ་བཙུན་འཇམ་པའི་དབྱངས་བླ་མའི་ལུས་ལ་ཞུགས་ནས་སློབ་མའི་མཆོད་པ་ཕུལ་བ་རྣམས་བཞེས་ཏེ་ཚོགས་མྱུར་དུ་རྫོགས་པ་དང་སྡིག་སྒྲིབ་མྱུར་དུ་དག་པར་བྱེད་པར་གསུངས་ཏེ་ལུང་ནི་སྔར་དྲངས་ཟིན་ཏོ། རྒྱུད་གཞན་མང་པོར་ཡང་དེ་བཞིན་དུ་གསུངས་སོ། དེ་ཡང་ཡི་དམ་རེ་ཙམ་བླ་མའི་ལུས་ལ་ཞུགས་པ་ཙམ་དུ་མི་གཟུང་གི། དམ་ཚིག་ཚུལ་བཞིན་དུ་བསྲུང་བའི་སློབ་མས་ལམ་མ་ནོར་བ་སྟོན་པའི་བླ་མ་མཆོད་པའི་ཚེ། ཕྱོགས་བཅུའི་རྒྱལ་བ་ཐམས་ཅད་བླ་མ་དེ་ཡི་ལུས་ལ་ངེས་པར་འཇུག་པ་ནི་བཤད་རྒྱུད་རྡོ་རྗེ་ཕྲེང་བ་ལས། དེ་བས་རྡོ་རྗེ་སློབ་དཔོན་གྱི་ལུས་ལ་རྒྱལ་བ་ཐམས་ཅད་བཞུགས། མཐོང་བ་དོན་ནི་ཡོད་པའི་ཕྱིར། ཕྱི་མའི་དུས་ན་སེམས་དཔའ་ཆེ་དེ་བས་སེམས་ཅན་ཐམས་ཅད་ཀྱིས་ལྷ་ཡི་མཆོད་པའི་ཡོ་བྱད་ཀྱིས་རབ་ཏུ་འབད་དེ་བླ་མར་འབུལ་ཞེས་ཤིན་ཏུ་གསལ་བར་གསུངས་སོ། དུས་ཀྱི་འཁོར་ལོ་ལས་ཀྱང། གང་ཞིག་མི་ཡི་འཇིག་རྟེན་དག་ན། ཕན་བདེའི་བླ་མ་རྡོ་རྗེ་འཛིན་པ་འདི་འདྲ་དེ་འདི་ལྟ་སྟེ། དེ་ལ་གནོད་པ་བྱེད་པའི་སྲོག་ཆགས་རྣམས་ནི་ངེས་པར་དམྱལ་བར་འགྱུར་ཏེ་དེ་ལ་ངོ་མཚར་མེད། དེ་མཉེས་པ་ཡིས། བདག་ནི་མགུ་སྟེ་དེ་ལ་ཁྲོ་བའི་མི་ཡི་འཁྲུག་པ་ཞེས་པ་ཆེན་པོའོ། དེ་ཉིད་སེམས་ཅན་རྣམས་ལ་ཐར་པ་བདེ་མཉམ་འབྲས་སྟེར། བུ་ནི་བདག་གི་ཡིད་ཕྱག་འོས་མཆོད་འོས་སོ་ཞེས་བླ་མ་ཚུལ་བཞིན་དུ་བསྟེན་ན། རྒྱལ་བ་རྣམས་དགྱེས་ཤིང་དངོས་གྲུབ་མྱུར་དུ་ཐོབ་པ་དང།

བླ་མ་སྟོན་པ་བླ་མ་མགོན་བླ་མ་རྡོ་རྗེ་འཛིན་པ་ཉིད་བླ་མའི་ཞལ་སྔ་བཀའ་དྲིན་ལས་མཆོག་གི་གནས་ནི་རྙེད་པར་འགྱུར། ཚེ་འདི་ཡི་ནི་ཕྱག་རྒྱ་ཆེའི་དངོས་གྲུབ་རྙེད་པར་ཐེ་ཚོམ་མེད་ཟེར། དངོས་གྲུབ་རྙེད་པར་ཐེ་ཚོམ་མེད་ས་བཅུ་ཡི་ནི་དབང་ཕྱུག་དག་དེ་ཡི་བཀའ་དྲིན་གྱིས་ནི་བཀླག། དེ་བས་བླ་མ་དེ་ལས་ལྷག། ལས་ལྷག་གཞན། སྟོན་པ་ཆེན་པོ་ག་ལ་ཡོད་ཞེས་བླ་མ་ཚུལ་བཞིན་དུ་བསྟེན་ན་ཕྱག་རྒྱ་ཆེན་པོ་མཆོག་གི་དངོས་གྲུབ་མྱུར་དུ་ཐོབ་པ་དང། བླ་མ་ལས་ལྷག་པའི་མཆོད་ཡུལ་མེད་པར་གསུངས་ཏེ་དེ་དག་གི་ཚོད་ཁྱེད་ཚང་བྲིས་པ་ཡིན་གྱི་རྒྱུད་སྡེ་བཞིའི

འོ་དེ་མེད་པ་ཡིན་ན་སངས་རྒྱས་ཀྱི་གོ་འཕང་ཐོབ་ཡོང་མ་རེད་དེ་ཡང་བླ་མའི་མན་ངག་ལ་བརྟེན་ནས་ཐོབ་དགོས་ཀྱི་རེད་གསུངས་རྒྱུ་རེད། བདག་ལ་བྱིན་གྱིས་རློབ་པའི་རིམ་གང་གིས་རྙེད་པར་མ་གྱུར་པའི་མདོ་མདོ་སྡེ་རྒྱུད་དང་རྟོག་པ་ལ་དེ་ཡི་ངལ་བ་དོན་མེད་འགྱུར། བདག་ལ་བྱིན་རློབ་རིམ་ཐོབ་པས་གཙོ་བོ་སངས་རྒྱས་ཀུན་བདག་ཉིད་ཚེ་འདི་ཉིད་དུ་སངས་རྒྱས་ནི་ཐེ་ཚོམ་མེད་པར་ཐོབ་པར་འགྱུར། བདག་བྱིན་གྱིས་རློབ་པའི་རིམ་པ་ཟེར་གྱི་དེ་ཐོབ་ཚར་སོང་ན་ཚེ་གཅིག་ལུས་གཅིག་ལ་སངས་རྒྱས་ཉིད་ཡིན་པ་ཐར་པའི་ཆོས་ཚར་རེད། མཚན་དེ་ན་ལེགས་ཚར། ཞེས་བླ་མ་ཚུལ་བཞིན་དུ་བསྟེན་ན་དེའི་བཀའ་དྲིན་གྱིས་ཟུང་འཇུག་གི་སྐུ་བསྒྲུབ་ཚུལ་ཤེས་ནས་ཚེ་འདི་ཉིད་ལ་ཐོབ་པར་འགྱུར་བ་དང། བླ་མ་མ་བསྟེན་ན་མདོ་རྒྱུད་ལ་ཐོས་བསམ་སོགས་ངལ་བ་ཅི་བྱས་ཀྱང་མཆོག་བསྒྲུབ་པའི་ཐབས་མེད་པར་གསུངས། ལྔའི་འཕགས་པ་ལྷ་ཡི་སེམས་ཀྱི་སྒྲིབ་སྦྱོང་ལས་ཀྱང། དེ་ཡི་ཡོན་ཏན་གཟུང་བར་བྱ་སྐྱོན་ནི་ནམ་ཡང་མ་ཡིན་ནོ། སློབ་དཔོན་ལྷ་ཡི་མཆོག་ཡིན་ཏེ་འབད་པས་མཆོད་པར་བྱ་བ་ཡིན་དེ་ཉིད་རྡོ་རྗེ་འཛིན་རྒྱལ་པོ་མངོན་སུམ་གཟུགས་ཀྱིས་རྣམ་པར་གནས་ཇི་ལྟར་ནོར་བུ། ཆུ་དྭངས་ཀྱིས་ནོར་བུ་ཆུ་དྭངས་ཀྱིས་རྙོག་མ་ཐམས་ཅད་དྭངས་བྱེད་པ། དེ་བཞིན་དང་བའི་ནོར་བུ་ཡིས་སེམས་ཀྱི་རིན་ཆེན་རྣམ་པར་སྦྱོང་ཞེས་བླ་མ་ལ་དད་གུས་ཚུལ་བཞིན་དུ་བྱེད་ན་མྱུར་དུ་རྟོགས་པ་འཆར་བ་དཔེ་དང་བཅས་ཏེ་གསལ་བར་གསུངས། གསང་བ་གྲུབ་པ་ལས་ཀྱང་དམ་ཚིག་དག་ནི་ཐམས་ཅད་ལས་བླ་མ་མཆོད་པ་མཆོག་ཡིན་ཏེ་སངས་རྒྱས་རིན་ཆེན་ཟ་མ་ཏོག་དཔལ་ལྡན་འདུས་པའང་གཞན་དུ་སྟེ། གཟུགས་མེད་བརྗོད་པ་མ་ཡིན་པ་སེམས་ཅན་ཀུན་ལ་ཡང་དག་གནས། ལུས་ངག་ཡིད་ཀྱི་བདེ་བ་ཡིས་རྣམ་རྟོག་མེད་ཅིང་གནས་མེད་པ་དག་ཅིང་ངོ་བོ་ཉིད་མེད་པ་བྱང་ཆུབ་སེམས་ཞེས་གྲགས་པར་བྱ་བླ་མའི་ཞལ་གྱི་བཀའ་དྲིན་གྱིས་དེ་ནི་མྱུར་དུ་ཐོབ་པར་འགྱུར་བྱེད་དུ་རྡོ་རྗེ། བླ་མ་རྡོ་རྗེ་ཉིད་མཆོད་པ་དངོས་གྲུབ་བཟང་པོ་ཀུན་སྦྱིན་བྱེད། ཅེས་དང། དེ་ཕྱིར་འབད་པ་ཐམས་ཅད་ཀྱིས་གུས་པས་བླ་མ་མཆོད་པར་བྱ་ཞེས་བླ་མ་ཚུལ་བཞིན་དུ་མཆོད་པ་ལས། བདེ་ཆེན་ལྷན་ཅིག་སྐྱེས་པའི་ཡེ་ཤེས་མྱུར་དུ་འཆར་བ་དང། བླ་མ་མ་བསྟེན་ན། ཡེ་ཤེས་དེ་ཐོབ་པའི་ཐབས་མེད་པས་བླ་མ་མཆོད་པ་ཉིད་ལ་འབད་དགོས་པར་གསུངས། ཡེ་ཤེས་གྲུབ་པ་ལས་ཀྱང་གང་ལ་བླ་མའི་དྲིན་ཡོད་པ་དེ་ཡིས་དེ་ཉིད་མཆོག་རྙེད་འགྱུར། གཞན་དུ་བྱིས་པ་ཡུན་རིང་དུ་རྣམ་པར་རྨོངས་པས་ཉོན་མོངས་འགྱུར། བླ་མ་སངས་རྒྱས་ཆོས་གྱུར་ཅིང་དགེ་འདུན་ཡང་ནི་དེ་བཞིན་ཏེ་དེ་ཡི་དྲིན་གྱིས་ཤེས་གྱུར་པ་དེ་བས་དཀོན་མཆོག་གསུམ་ཡིན་ནོ། ཞེས་དང་གཉིས་མེད་གྲུབ་པ་ལས་ཀྱང་ཁམས་གསུམ་ན་ནི་སློབ་དཔོན་ལས་ཆེ་བར་གྱུར་པ་གཞན་མེད་ན་དེ་ཉིད་ཀྱི་ནི་བཀའ་དྲིན་གྱིས། དངོས་གྲུབ་མང་པོ་ཐོབ་པར་འགྱུར་དེ་ཉིད་རྡོ་རྗེ་སེམས་དཔའ་ཉིད་སངས་རྒྱས་ཐམས་ཅད་ཕྱག་ཀྱང་འཚལ། སློབ་དཔོན་མཆོད་པ་བླ་ན་མེད་ཅི་ཙམ་ནུས་པས་མཆོད་པར་བྱ་ཞེས་གསུངས་ཏེ་གྲུབ་ཆེན་གྱི་གཞུང་རྣམས་ལས་སྤྱིར་ལེགས་ཚོགས་ཐམས་ཅད་ཀྱི་རྩ་བ་བླ་མ་ཡིན་པ་དང་ལྷག་པར་སྔགས་ལ་ཞུགས་ནས་ཚེ་འདིར་ཕྱག་རྒྱ་ཆེན་པོ་མཆོག་གི་དངོས་གྲུབ་སྒྲུབ་པ་ནི་བླ་མ་ཁོ་ན་ཡི་བཀའ་དྲིན་ལ་ལྟོས་པར་འབད་པ་དུ་མས་འགྲུས་སོ། མདོར་ན་རྗེ་ཐམས་ཅད་མཁྱེན་པ་སློབ་མ་ལ་རྒྱུད་ལ་ཡོན་ཏན་སྣ་གཅིག་སྐྱེ་བ་དང་སྐྱོན་སྣ་གཅིག་འགྲིབ་པ་ཡན་ཆད་བདེ་ལེགས་ཐམས་ཅད་ཀྱི་འབྱུང་གནས་ནི་དམ་པའི་བཤེས་ཡིན་པས་ཐོག་མར་དེ་བསྟེན་པའི་ཚུལ་གལ་ཆེ་ཞེས་དང་སྤྱིར་ཐེག་པ་ཀུན་དང་ཁྱད་པར་དུ་ཡང་ཐེག་པ་འདི་ལ་བླ་མའི་དམ་ཚིག་མ་ཉམས་པར་བྱ་བ་དང་སངས་རྒྱས་སུ་བལྟས་པའི་སྒོ་ནས་མཆོད་དེ་མཉེས་པ་ཐམས་ཅད་ཀྱིས་མཉེས་པར་བྱེད་ཅིང་མི་མཉེས་པ་སྤོང་བ་ལ་འབད་པ་ནི་གནད་དམ་པར་སྣང་ངོ་ཞེས་གསུངས་པའི་ཕན་ཡོན་གྱི་ཚོགས་ལ་ངེས་པ་གཏིང་ནས་དྲངས་པ་ཞིག་བྱའོ། ཨོ་དེ། བླ་མ་བསྟེན་པའི་ཕན་ཡོན་དེ་རེད་བླ་མ་བསྟེན་པ་ཡིན་ན་ཁེ་བཟང་དེ་འདྲ་དེ་འདྲ་ཡོང་གོ་རེད་ཟེར། ད་དེ་བསམ་བློ་གཏོང་དུས་སྐབས་ལ་ང་རང་ཚོ་ནས། མཐའ་འཁོར་རི་ཁུག་ནས་བསམ་བློ་གཏོང་དུས་བཤེས་གཉེན་བསྟེན་དགོས་པ་དེ་ཐག་དཔེ་ཆོད་འགྲོ་གི་རེད་པ་བཤེས་གཉེན་མ་བསྟེན་ན་རང་ལ་གྱོང་ཆེན་པོ་ཡོད་པ། བཤེས་གཉེན་བསྟེན་མཁན་ཡིན་ན་རང་ལ་ཕན་ཐོགས་ཆེན་པོ་ཡོད་པ། ད་བསྟེན་པ་ཡིན་ནའི་ཚུལ་བཞིན་དུ་མ་བསྟེན་ན་ནི་ཉེས་དམིགས་དེ་འདྲ་ཡོད་རེད་ཟེར་མ་བསྟེན་པའི་ཉེས་དམིགས་ནི། མདོ་རྒྱུད་ཐམས་ཅད་ནས་ལན་གཅིག་མིན་པར་རྒྱ་ཆེར་གསུངས་ཤིང་བཤེས་གཉེན་དུ་བྱས་ནས་བསྟེན་ཚུལ་ལོག་ན་ནི་ཚེ་འདིར་ནད་དང་གདོན་དུ་མས་གཙེས་པ་དང་ཟེར། ཚེ་འདི་ཡང་དེ་ནས་ནད་འདྲ་མི་འདྲ་དེ་འདྲ་ན་བྱས་ནས་ནད་རིམས་ལ་སོགས་པ་དེ་ཚོས། ཨ་ནི་གདོན། གདོན་ཟེར་དེ་ད་གདོན་འདྲེ་དང་མི་མ་ཡིན་དེ་ཚོ་གིས་གནོད་བྱས་ནས་ཤི་བ། ཧོ་དེ་འདྲ་ཡོང་གི་རེད།

ཡང་དགེ་བཤེས་སྣེའུ་ཟུར་པ་ཅན་གྱིས་ནི་ཁོ་ང་ལ་བཤགས་པ་ཅིག་ཕུལ་བ་ཡིན་ན་ན་ཚ་དེ་ལ་ཡར་དྲག་པ་ཡོད་དེ། ད་ཁོ་ཡིས་བཤགས་པ་ཕུལ་གྱི་མི་འདུག་ཟེར་ནས་བཀའ་གནང་ཡོང་གི་རེད། ཨ་ནི་རྗེས་མ་རེད་དེ་ཁོ་ལ་ཁོ་ན་ཚ་དེ་སྡུག་རུ་སྡུག་རུ་བྱས་ནས་སྣེའུ་ཟུར་གྱི་རི་དེ་ནང་ལ་དེ་ནས་མེ་ཅིག་འབར་ནས་མེ་ཆུང་ཆུང་ཅིག་འབར་ནས་རང་གི་ཕྱོགས་ལ་ཚུར་ཚུར་ཚུར་ཡོང་སྟེ་ཁོ་ལ་སོ་སོའི་ལུས་སྒང་ག་མེ་འབར་ཡག་སྣང་བ་ཤར་བྱས་ནས་ནི་དམྱལ་བ་ནང་འགྲོ་གི་རེད། ད་དམྱལ་བ་གི་ནི་མེའི་ནང་ལ་ལྟོ་ཚུད་ཚུད་ཅིག་འདེབས་རེད། གདོན་དུ་མས་གཙེས་པ་ཟེར་དེ་རེད་ཕྱི་མར་ངན་འགྲོར་ལྷུང་ནས་ཐར་བར་དཀའ་བ་ཟེར། ཕྱི་མ་ཡང་དེ་ནས་ངན་སོང་དུ་ལྷུང་བྱས་ནས། ཡར་ཐར་ཡས་ཟེར་མཁན་དེ་ཁྱོན་ནས་ཡོད་མ་རེད། བྱས་ཙང་དེ། རྒྱལ་བ་རྡོ་རྗེ་འཆང་གིས་དེ་ནི་བཤེས་གཉེན་བསྟེན་ཚུལ་ལོག་ནས་བཤེས་གཉེན་བསྟེན་ཚུལ་ལོག་བྱས་ནས་དམྱལ་བ་ནང་འགྲོ་བ་དེ་ཡིན་ན་ལོ་གྲངས་དེ་ལྟ་བུ་ཞིག་གནས་ཀྱི་རེད་ཟེར་ཚེ་ཚད་དེ་དེ་བཞིན་གཤེགས་པ་ཀྱིས་གསུངས་མི་ནུས་པ་རེད་ཟེར། ལག་ན་རྡོ་རྗེ་གིས་ཡང་དེ་བཞིན་གཤེགས་པ་ལ་བཀའ་འདྲི་ཞུས་དུས་སྐབས་ལ། ལག་ན་རྡོ་རྗེ་དེ་སྐད་མ་སྨྲ་ཞིག་ལྷ་དང་བཅས་པའི་འཇིག་རྟེན་སྐྲག་པར་གྱུར་ཅིག་ཟེར། དཔའ་བོ་བསྒྲིམས་ཏེ་ཉོན་ཅིག་ཟེར་བྱས་གསུང་དང་བ། དེས་ལག་ན་རྡོ་རྗེ་གིས་བཤེས་གཉེན་ལ་ལོག་པར་ལྟ་བ་དང་བཤེས་གཉེན་བསྟེན་ཚུལ་ལོག་པ་དེ་གིས་དེ། རྣམ་སྨིན་གྱི་འབྲས་བུ་ག་འདྲ་ཅིག་ཡོང་གི་རེད་ཟེར་ན་བཅོམ་ལྡན་འདས་ལག་ན་རྡོ་རྗེ་ལ་དེ་སྐད་མ་ཟེར་ཟེར། འཇིག་རྟེན་ལྷ་དང་བཅས་པ་སྒང་ག་སྐྲག་འགྲོ་གི་རེད་ཟེར་དེས་བཤད་པ་ཡིན་ན་ཁ་ནས་ཁྲག་སྐྱུག་པའི་ཉེན་ཁ་ཡོད་རེད་ཟེར། ཨོ་ཐོ་ཟེར། དེ་འདྲ་གསུངས་པ་རེད། ཕྱི་མར་ངན་འགྲོར་ལྷུང་ནས་ཐར་པར་དཀའ་བ་ཟེར་དེ་ཡིན་པ་རེད། བརྒྱ་ལ་ཐར་པའི་དུས་བྱུང་ཡང། རྒྱུ་མཐུན་གྱི་འབྲས་བུ་བཤེས་གཉེན་དམ་པ་དང་མཇལ་བར་དཀའ་བ་སོགས་རྣམ་པར་སྨིན་པ་ཚབས་ཆེ་བ་འཇིགས་སུ་རུང་བ་ཡ་ང་བ་བརྗོད་ཀྱིས་མི་ལང་བ་ཞིག་མྱོང་བར་མདོ་རྒྱུད་དགོངས་འགྲེལ་དང་བཅས་པ་ཐམས་ཅད་ནས་ལན་གཅིག་མིན་པར་གསུངས་པ་ལྟར་རོ། བཤེས་གཉེན་བསྟེན་པའི་ཚུལ་དེ། ལམ་གྱི་རྩ་བའི་བཤེས་གཉེན་བསྟེན་པའི་ཚུལ་དེ་འཕྱུགས་ན་མདོ་རྒྱུད་ལ་ཐོས་གསུང་དང། དཀའ་སྤྱད་སྙིང་རུས་ཆེན་པོས་སྒྲུབ་པ་དང་ལྷ་ཡི་རྣལ་འབྱོར་ལ་འབད་པ་སོགས་ངལ་བ་ཅི་སྤྱད་ཀྱང་ལམ་གོང་མའི་རྟོགས་པ་སྐྱེ་མི་སྲིད་པ་ནི་འདུས་པའི་རྩ་རྒྱུད་ལས་སྙིང་ནས་སློབ་དཔོན་སྨད་པ་དེ་བསྒྲུབས་ཀྱང་འགྲུབ་པར་མི་འགྱུར་རོ་ཞེས་གསལ་བར་གསུངས་ཤིང་དེ་ཡི་དུས་ཀྱི་འགྲེལ་པ་སྒྲོན་གསལ་ལས། དམ་ཚིག་ཉམས་པ་དེ་དང་ཉེ་བའི་གྲོགས་ཀྱིས་ཀྱང་མི་འགྲུབ་པར་གསུངས་སོ། ད་རང་གི་བཤེས་གཉེན་བསྟེན་ཚུལ་ལོག་དེ་ཕར་བཞག་ནས་རང་གི་གྲོགས་པོ་དེ་འདྲ་བཤེས་གཉེན་བསྟེན་ཚུལ་ལོག་གི་མི་ཡི་མི་གཅིག་དང་མཉམ་དུ་གྲོགས་པོ་བྱེད་པ་ཡིན་ནའི་དེ་ཡང་དམ་ཚིག་ཉམས་འགྲོ་བ་རེད། གཉིས་ཀ་ཉམས་ཀྱི་ནི་གཉིས་ཀ་པོ་དམྱལ་བ་ལ་འགྲོ་བ་རེད།

གྲོགས་ཐམས་ཅད་ཕུང་ལ་བཅས་པ་གསུངས་རེད། དེ་ལྟར་ཕན་ཡོན་དང་ཉེས་དམིགས་ཀྱི་ཕྱོགས་ལ་སོ་སོར་རྟོག་པའི་ཤེས་རབ་ཀྱིས་དཔྱད་ནས་ཡང་དང་ཡང་དུ་བསམས་ལ་ངེས་པ་བརྟན་པོ་བྱེད་དགོས་ཏེ། དེ་ལ་ངེས་པ་མ་དྲོངས་ན་བླ་མ་ལ་དད་མོས་དང། དེ་ནས་མཆོད་པ་དང་གསོལ་བ་འདེབས་པ་རྣམས་ཀྱང་ཚིག་ཙམ་དང་གཞན་གྱི་ལད་མོ་ཙམ་ཞིག་ལས་མི་འོང་སྟེ། དེ་མ་བྱུང་ན་བྱིན་རླབས་ཀྱང་དེ་འདྲ་བ་ཞིག་ལས་མི་འོང་ངོ། ཚུལ་དེ་དག་ལ་སྔོན་གྱི་དམ་པ་རྣམས་ཀྱིས་ནན་ཏར་གསུངས་པ་དེའི་ཕྱིར་གསུངས། དེ་ཡང་བྱང་ཆུབ་སེམས་དཔའ་རྟག་ཏུ་ངུ། སངས་རྒྱས་ཐམས་ཅད་ལས་ལྷག་པ།

འབྲོམ་རིན་པོ་ཆེས་རྟེན་གང་ལ་གསོལ་བ་བཏབ་པ་ལས་ཇོ་བོ་ལ་གསོལ་བ་བཏབ་པ་བྱིན་རླབས་ཆེ་བར་གསུངས། ལྗོངས་བསྲུང་བ་དང། བྱ་ཡུལ་བས་སྤྱན་སྔ་བའི་བསྙེན་བཀུར་ལ་འབད་དེ་ཆུ་ལེན་པ་དང་མེ་གཏོང་བ་དང། ཐལ་བ་འཕྱག་པ་སོགས་བསྙེན་བཀུར་ལ་བརྩོན་པར་མཛད་པ་ནི་ལན་ཅིག་གོ་ཁ་ཡི་ཐལ་བ་འཐུ་བ་གནང་སྟེ། འདོར་དུ་བྱོན་པ་ན་སྐས་ཀྱི་གདང་བུ་ལ་ཞབས་བཞག་བཞིན་དུ་ཏིང་ངེ་འཛིན་ཧྲིལ་གྱིས་སོང་སྟེ་ལྷག་པའི་ལྷ་མང་པོ་ཞལ་གཟིགས་པ་དང། མངོན་པར་ཤེས་པ་རྒྱ་ཆེན་པོ་ཐོབ་པར་གསུངས། གཞན་ལ་འདོམས་པར་མཛད་པ་ན་ཡང་དེ་གསུང་གི་དགེ་བཤེས་དེ་དག་གིས། ངས་བླ་མ་ཡི་ཞབས་ཏོག་བྱས་པ་དེ་ཆོས་སུ་མི་གོ་བ་འདྲ་ཞེས་པ་དང། བླ་མ་ལས་བཟང་བའི་རྡོ་རྗེ་འཆང་ངམ། ཡི་དམ་གྱི་ལྷ་ཞིག་ལོགས་སུ་ཡོད་པར་འདོད་ན་ནི་གང་ཟག་དེ་ཡི་རྒྱུད་ལ་དངོས་གྲུབ་གང་ཡང་མི་ཐོབ་བོ་ཞེས་སོགས་བྱང་ཆུབ་ལམ་རིམ་གྱི་རྟོགས་པ་ཐམས་ཅད་བླ་མ་ཁོ་ན་ལ་བརྟེན་ནས་ཐོབ་དགོས་པར་ཡང་ཡང་གསུངས། རྗེ་བཙུན་ས་པཎ་གྱིས་རྗེ་བཙུན་གྲགས་པ་རྒྱལ་མཚན་གྱི་སྙུན་གཡོག་ལ་འབད་པས་བླ་མ་འཇམ་དཔལ་དངོས་སུ་ཞལ་གཟིགས་པ་དང་མཆོག་ཐུན་མོང་གི་དངོས་གྲུབ་ཐམས་ཅད་དེའི་མཐུ་ལས་བརྙེས་པར་གསུངས་སོ། ཧོ། དེ་དགེ་བཤེས་བྱ་ཡུལ་བ་དང་ས་སྐྱ་པཎྜི་ཏ་ཆེན་པོ་ས་སྐྱ་པཎྜི་ཏ་ཆེན་པོ་དེ་རྗེ་བཙུན་གྲགས་པ་རྒྱལ་མཚན་དེ་རང་གི་ཨ་ཁུ་རེད་པ། ཨ་ཁུའི་འདུ་ཤེས་ཀྱིས་མ་གཏོགས་ཐོག་མར་ཨ་ནེ་བླ་མའི་འདུ་ཤེས་མེད་པ་རེད། ནམ་ཞིག་གི་ཚེ་ན་ཨ་ནེ་ཁོ་རང་བློ་སྦྱོང་བྱས་ནས་བླ་མ་རང་གི་འདུ་ཤེས་ཀྱིས་རྒྱལ་བ་རྡོ་རྗེ་འཆང་རང་གི་ངོ་བོ་ལ་བལྟས་ནས། ས་སྐྱ་གྲགས་པ་རྒྱལ་མཚན་དེ་སྐུ་སྙུང་གཞི་བཞེས་ནས

བླ་མ་ཡི་རྣལ་འབྱོར་ལ་བསྔགས་པ་རྒྱ་ཆེན་པོ་ཆེན་པོ་མཛད་པའང་དེ་ལྟར་དུ་ངེས་པ་དྲངས་ནས་བསྒོམ་དགོས་ཀྱི། དེ་ལྟར་མེད་པར་བླ་མ་སངས་རྒྱས་སུ་བལྟ་ཞེས་པའི་ཚིག་ཙམ་དང། དམིགས་སྐོར་དམིགས་སྐོར་ཆུང་ཆུང་རེ་ལ་འབད་པ་ཙམ་གྱིས་ལམ་འདི་ཡི་གནད་རྟོགས་པའི་སྨོན་སྤོང་བར་མི་ནུས་པ་ནི་རྗེ་རིན་པོ་ཆེས་དེ་ལྟར་ན་བླ་མའི་རྣལ་འབྱོར་ཞེས་ཡོངས་སུ་གྲགས་པའི་གདམས་པ་ཡང་སྔར་བཤད་པ་ལྟར་གོ་དགོས་ཀྱི་དམིགས་པ་ཐུན་རེ་ཙམ་ལ་སྦྱངས་པས་ནི་གར་ཡང་མི་ཕྱིན་ལ་ཞེས་སོགས་སོ། དེ་ལྟར་ན་བཤེས་གཉེན་བསྟེན་པའི་ཕན་ཡོན་དང་མ་བསྟེན་པའི་ཉེས་དམིགས་རྣམས་ལ་ཡང་དང་ཡང་དུ་བསམས་ནས་དད་གུས་ཤུགས་དྲག་ཏུ་སྦྱོངས་ཤིག། ལྷག་པར་དུ་ཡང་བཀའ་དྲིན་གསུམ་ལྡན་གྱི་རྩ་བའི་བླ་མ་དེ་ཉིད་མཚན་ཐོས་པ་ཙམ་གྱིས་ངན་འགྲོའི་འཇིགས་པ་ལས་སྐྱོབ་ཅིང། དྲན་པ་ཙམ་གྱིས་འཁོར་བའི་སྡུག་བསྔལ་སེལ་བ་གསོལ་བ་བཏབ་ན་དངོས་གྲུབ་ཐམས་ཅད་བདེ་བླག་ཏུ་སྩོལ་བར་མཛད་པའི་སྐྱབས་གནས་བསླུ་བ་མེད་པའི་དཀོན་མཆོག་གསུམ་འདུས་པའི་བདག་ཉིད་དུ་བསམས་ལ། རེ་ས་གཞན་ན་མེད་པའི་བློ་གཏད་བཅས་ཏེ་གདུང་ཤུགས་དྲག་པོ་ཡི་སྒོ་ནས་གསོལ་བ་འདེབས། གཞན་ཡང་དགའ་ལྡན་ཕྱག་རྒྱ་ཆེན་པོའི་བྱིན་རླབས་ཉེ་བརྒྱུད་ཀྱི་བླ་མ་རྣམས་ལ་གསོལ་བ་འདེབས་པ་དང། ཨོ་ཐོག་ཅེས་བརྗོད་ནས་ནི་ང་རང་ཚོ་བཤེས་གཉེན་བསྟེན་ཚུལ་དེ་ཡིན་ན། ད་གིན་བསྟེན་པའི་ཕན་ཡོན་བརྒྱད་བཤད་སོང་བ་སངས་རྒྱས་ཀྱི་གོ་འཕང་ལ་ཉེ་བ། རྒྱལ་བ་རྣམས་བརྗེད་པར་བགྱི་བ་དུས་དང་དེ་སྤྲོས་ཀྱིས་མི་ཚུགས་པ། ཉོན་མོངས་པའི་ཉེས་སྤྱོད་ཐམས་ཅད་རང་ཤུགས་ཀྱིས་འགག་པ་ས་ལམ་ཉམས་རྟོགས་ཐམས་ཅད་གོང་འཕེལ་དུ་འགྲོ་བ། ངན་སོང་དུ་མི་ལྟུང་བ། ཚེ་རབས་ཐམས་ཅད་དུ་དགེ་བའི་བཤེས་གཉེན་གྱིས་མི་ཕོངས་པ། འཇིག་རྟེན་དང་འཇིག་རྟེན་ལས་འདས་པའི་ཡོན་ཏན་ཐམས་ཅད་ཀྱི་གཏེར་དུ་གྱུར་པ་ཟེར་འོ་དེ་བརྒྱད་པོ་དེ་བཤེས་གཉེན་བསྟེན་པའི་ཕན་ཡོན་བརྒྱད་རེད། འོ་དེ་བརྒྱད་པོ་དེ་ཡང་ནས་ཡང་དུ་བསམ་བློ་བཏང་ནས་ནས་བཤེས་གཉེན་བསྟེན་དགོས་པ། བཤེས་གཉེན་ལ་གུས་པ་ཆེན་པོ་བྱེད་དགོས་པ། བཤེས་གཉེན་ལ་ནས། སངས་རྒྱས་དངོས་ཀྱི་འདུ་ཤེས་བཞག་པ་ཡིན་ན་རང་ལ་སངས་རྒྱས་དངོས་ཀྱི་བྱིན་རླབས་འབྱུང་གི་ཡོད་པ། འོ་དེ་ཚོ་བས་བསྟེན་ཏེ་ཏག་ཏག་ཅིག་ཉལ་ཅིག་ནས། ཨ་ནི་གསོལ་བ་བཏབ་དགོས་དགོས། ད་ག་ཚོད་ང་རང་ཚོ་སྨན་རྩིས་མ་འབྲང་དེ་བས་ཡིན་ན་ཡང་ཕན་གྱི་མ་རེད་དེ་གསོལ་བ་བཏབ་ཐུབ་དགོས་འོ་དེ་འདྲ་སོང་གསོལ་བ་བཏབ་རྒྱུ་རེད། ད་བསྟེན་ཚུལ་ལོག་པའི་ཉེས་དམིགས་བརྒྱད་ཟེར་མཁན་དེ་བླ་མ་ལ་བརྙས་སྨོད་བྱུང་ན་སངས་རྒྱས་ཀུན་ལ་བརྙས་སྨོད་བྱུང་བ་ཟེར། བླ་མ་ལ་གཉིས་མེད་བྱང་སེམས་ཡིན་ན་བླ་མ་ལ་ཕན་ན་ཁ་གཏོང་བ་འདྲ་མི་གཏོགས་བཀུར་བ་གཏོགས་པ་འདྲ་མི་གཏོགས་བླ་མ་ལ་དང་ཚུལ་དང་འགལ་བ་འདྲ་མི་གཏོགས་དེ་འདྲ་བྱེད་པ་ཡིན་ན་ཕྱོགས་བཅུའི་སངས་རྒྱས་ཐམས་ཅད་ལ་གཉིས་མེད་བྱང་བ་དེ་ཅི་པ་རེད། དེ་ན་ང་རང་ཚོ་སངས་རྒྱས་སྤྱི་ལ་གཉིས་མེད་བྱང་པ་ཡིན་ན་དཔེ་མ་ཟད་ངེས་པ་ཆེན་པོ་ཞིག་རག་ཡོད་རེད། ད་སངས་རྒྱས་ཡོངས་རྫོགས་གང་གཱ་ལ་གཉིས་མེད་བྱང་པ་ཡིན་ན་དེ་ནི་ངེས་པ་དེ་ག་ཟིག་ཡོང་གི་རེད། དེ་བླ་མ་ལ་གཉིས་མེད་བྱང་ན་སངས་རྒྱས་ཐམས་ཅད་ལ་གཉིས་མེད་བྱང་བ་དེ་ཅི་པ་རེད། ཅི་པ་ཅི་ཅང་རེད། ད་ནི། བླ་མ་ལ་བྱས་ནས་ཁོང་ཁྲོ་སྐད་ཅིག་མ་གཅིག་སྐྱེས་ན། སྐད་ཅིག་མ་དེའི་གྲངས་དང་མཉམ་པའི་བསྐལ་པ་བསགས་པའི་དགེ་རྩ་བཅོམ་ནས་བསྐལ་པའི་དམྱལ་བར་སྐྱེས་པ་ཟེར། བསྐལ་པའི་དམྱལ་བར་སྐྱེས་པ་ཟེར་དེ། བཅོམ་ལྡན་འདས་ཀྱི་དུས་འཁོར་གྱི་རྒྱུད་ལས་གསུངས་པ་རེད། བླ་མ་ལ་ཁོང་ཁྲོ་སྐད་ཅིག་མ་གཅིག་ཟེར་མཁན་དེ་སེ་གོལ་གཅིག་གཏོགས་པའི་ཡུན་ཚད་དེ་ལ་ཁོང་ཁྲོ། ཁོང་ཁྲོ་བྱས་པ་ཡིན་ན། ཨ་ནི། བསྐལ་པ། བསྐལ་པ་དྲུག་ཅུ་རྩ་ལྔ་ཡི་དགེ་རྩ་དེ་བཅོམ་བྱས་ནས་བསྐལ་པ་དྲུག་ཅུ་རྩ་ལྔ་ཡི་བར་དེ་དམྱལ་བ་མནར་མེད་ནང་བསྡད་དགོས། བླ་མ་ལ་ཁོང་ཁྲོ་སྐད་ཅིག་མ་འོ་དེ་ལྟ་བུ་སྐྱེས་པ་ཡིན་ན་ང་རང་ཚོ་ཁོང་ཁྲོ་སྐྱེས་པ་ཡིན་ན་དེ་ཙམ་གྱི་མ་རེད་པ་ཆུ་ཚོད་རེ་རེ་ཟེར་ཆུ་ཚོད་གཉིས་རེ་ཟེར་དེ་འདྲ་ད་ཁོང་ཁྲོ་འགའ་ཤས་འགའ་ཤས་ཉི་མ་གཅིག་ཟེར་གཅིག་བར་དུ་ཁོང་ཁྲོ་མ་ཞི་བྱས་སྡོད་ཀྱི་རེད་པ་དེ་འདྲ་བྱེད་པ་ཡིན་ན་བསྐལ་པ་མཐའ་ཡས་པ་རེད་ད་དམྱལ་བ་ནང་བསྡད་དེ་ལ་མཐའ་ཡས་པ་རེད། རྫོགས་རྒྱུ་ཁྱོན་ནས་མེད་ཀྱི་རེད་དམྱལ་བ་ནང་བསྡད་དགོས་ཀྱི་རེད། ད་ནི་སྔགས་ལ་བརྟེན་ནས་མཆོག་མི་འགྲུབ་པ། སྔགས་ཉམས་སུ་བླངས་པ་ཡིན་ན་བླ་མ་ལ་དམ་ཚིག་ལྷད་ཡོད་མཁན་དེ་ག་ཚོད། དཀའ་ལས་རྒྱག་ཡག་བྱེད་པ་ཡིན་ན། མཆོག་འགྲུབ་རྒྱུ་ད་ཕར་བཞག་བྱས་ནས།

དཔེར་ན་སྡིགས་མཛུབ་རེ་གཏད་དེ་ཁོ་ལ་མི་གང་ག་ཤི་ཐུབ་ཡ། སྡིགས་མཛུབ་རེ་གཏད་དེ་ཁོ་ལ་ཤིང་ཏོག་ནི། ཤིང་ཕུང་ན་ཡོད་ཀྱི་ཤིང་ཏོག་གང་ག་མར་ཟག་ཐུབ་ཀྱི། ཡང་སྡིགས་མཛུབ་རེ་གཏད་དེ་ཁོ་ལ། རི་ལ་ཡོད་ཀྱི་རི་དྭགས་དང་གཅན་གཟན་ལ་སོགས་པ་སྐད་ཅིག་གིས་ད་གའ་བསྐོར་ཐུབ་ཀྱི། ཨོ་དེ་འདྲའི་ནུས་པ་ཐོབ་ཡོད། གྲུབ་ཆེན་ནག་པོ་སྤྱོད་པ་བཞིན་ཏེ། ཡེ་ནས་གྲུབ་ཆེན་ཛཱ་ལན་དྷ་རི་པ་དེ་ད་ལྟ་ཡི་ཆ་ན་སྒོང་སྐྱོགས་ཀྱི་སྒོ་དུ་ནུས་པ་ཐོབ་མི་འདུག་ཟེར་ཏེ། ཨ་ནི་ཡིད་ཆེས་མི་ཆེས་འགྲོ་དགོས་ཡོད་ཟེར་ནས།

གོང་དེ་ག་ཅིག་ནི་བསྡད་དེ་ཁོ་ལ་སྒོང་འདི་ན་རུས་རྒྱན་ཡོད་རེད་ཁོ་རང་ལ་ཡོད་པའི་གི་རུས་རྒྱན་ཆ་ཚང། ད་བླ་མ་ཡི་བཀའ་བཅག་ཚར་བ་བླ་མའི་བཀའ་བཅག། སྤྱོད་པ་ལ་མ་ཕེབས་ཟེར་ཏེ་སྤྱོད་པ་ལ་ཕེབས་ཡིག་ཟེར་ནས་བཀའ་གཅིག་བཅག་རེད་བ། བླ་མ་ལ་དད་པ་རང་ད་ལོག་ཡོད་མ་རེད་དེ། བླ་མའི་ཞལ་ལ་མ་ཉན་རེད་བ། དེ་ཞལ་ལ་མ་ཉན་ཡ་ནི་ཁོ་རང་གི་ཆས་དེ་ཚོ་གཡུག། ཡ་ནི་སྤྱོད་པ་ལ་ཕེབས་ཏེ་ཁོ་ལ་ཁོ་རང་གིས་སློབ་མ་ལྔ་བརྒྱ་ཐམ་པ་ཡོད་རེད། སློབ་མ་ལྔ་བརྒྱ་ཡོད་ན་ནི་ཉིས་བརྒྱ་ལྔ་བཅུ་དེ་སྔོན་ལ་ཕེབས། ཉིས་བརྒྱ་ལྔ་བཅུ་དེ་རྗེས་ལ་ཕྱིན་ཡིན་ནི།